རྒྱ་ཆེ་བའི་གསན་མཁན་རྣམ་པ་ང་གི་ཐུན་ནན་ཞུན་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ་གསར་བ་མེག་གྷེ་ཇོན་སན་མཆོག་ལ་འཚམས་འཕྲིན་ཞིག་ཕུལ་ཡོད་པ་རེད། དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་སྟེང་དུ་གནས་ཚུལ་སྤེལ་དོན། ཟླ་འདིའི་ཕྱི་ཚེས་ཉེར་བརྒྱད་ཉིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོ་གསར་བ་མེག་གྷེ་ཇོན་སན་མཆོག་ལ་འཚམས་འདྲི་ཞིག་མཛད་ཡོད་འདུག་ལ། འཚམས་འཕྲིན་ནང་དུ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྐུ་ཉིད་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ་སྐབས་ལྔ་བཅུ་ང་དྲུག་པར་འོས་འདེམས་བྱུང་བར། བོད་མིའི་སྒྲིག་འཛུགས་དང་བོད་མི་ཡོངས་ཀྱི་ཚབ་བྱས་ཏེ་འཚམས་འདྲི་ཞུ་རྒྱུ་ཡིན། འདས་པའི་ལོ་ངོ་བཅུ་ཕྲག་དུ་མའི་རིང། ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ་ཟུར་པ། ལྕམ་ནན་སི་པེ་ལོ་སི་མཆོག་གིས་གཙོ་བྱས་པའི་སྲིད་དོན་ཚོགས་པ་ཟུང་འབྲེལ་གྱིས་བོད་དོན་ལ་རྒྱབ་སྐྱོར་གཡོ་བ་མེད་པ་གནང་བར་ང་ཚོས་བཀའ་དྲིན་དང་རྗེས་དྲན་ཞུ་བཞིན་ཡོད། ད་ལྟའི་ཆར་བོད་ནང་གི་གནས་སྟངས་ཛ་དྲག་ཏུ་འགྲོ་བཞིན་པའི་སྐབས་འདིར། ཨ་རིའི་གྲོས་ཚོགས་ནི

ལོ་འདིའི་ཇེ་ནི་ཝའི་བོད་དོན་གླེང་སྟེགས་ཀྱི་བརྗོད་གཞི་ནི་རྒྱ་ནག་གཞུང་གི་དབང་སྒྱུར་འོག་ཡོད་པའི་ས་ཁུལ་ཁག་ཏུ་འགྲོ་བ་མིའི་ཐོབ་ཐང་ཉམས་རྒུད་དུ་འགྲོ་བཞིན་པའི་སྐོར་ཡིན་པ་དང་ཚོགས་ཐོག་ཏུ་རྒྱ་ནག་གི་དབང་སྒྱུར་འོག་ཡོད་པའི་ས་ཁུལ་ཁག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྐོར་དང་བོད་ལ་གཙོས་བྱས་པའི་རྒྱ་ནག་གཞུང་གི་དབང་སྒྱུར་འོག་ཡོད་པའི་ས་ཁུལ་ཁག་ནང་འཛུགས་སྐྲུན་ཡར་རྒྱས་མིང་ཐོག་ནས་མི་སེར་སྤེལ་ཡུལ་གྱི་སྲིད་ཇུས་སྐོར་མི་རིགས་སིམ་ཡལ་གྱི་སྲིད་ཇུས་དང་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་གནང་མཁན་ལ་དྲག་གནོན་སྐོར་དང་རྒྱལ་མཚམས་ལས་བརྒལ་བའི་དྲག་གནོན་དང་རྒྱལ་སྤྱིའི་སྤྱི་ཚོགས་ནང་ལྟ་སྲུང་བྱ་རའི་སྐོར་སོགས་བརྗོད་གཞིར་བཟུང་ནས་གསུང་བཤད་གནང་ཡོད་པ་རེད། བོད་ནང་རྒྱ་ནག་གཞུང་གིས་བོད་ཡིག་གི་སློབ་ཚན་ཕྱིར་བསྡུ་བྱེད་བཞིན་པ་སོགས་ཀྱིས་བོད་མིའི་སེམས་ནང་དུ་ཁོང་ཁྲོ་བསླངས་པ་དང། བོད་པ་ཡིན་པའི་འདུ་ཤེས་ཇེ་ཆེར་འགྲོ་བའི་འབྲས་བུ་ལྡོག་ཕྱོགས་ནས་སྨིན་གྱི་རེད་ཅེས་ཧྥ་རན་སིའི་མི་རིགས་ཡིན་པའི་བོད་ཀྱི་སྐད་ཡིག་ཆེད་མཁས་པ་ནེ་ཀོ་ལི་སི་ལགས་ཀྱིས་ངོས་འཛིན་གནང་ཡོད་པའི་སྐོར། ང་ཚོའི་གསར་འགོད་པ་བློ་བེ་ཡིས་བཞུགས་སྒར་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང།
རྒྱ་ནག་གཞུང་གིས་བོད་ནང་གི་ས་ཁུལ་སྤྱི་དང་ཁྱད་པར་སི་ཁྲོན་ཞིང་ཆེན་གྱི་མངའ་ཁོངས་སུ་ཆ་བགོས་བྱས་པའི་དཀར་མཛེས་བོད་རིགས་རང་སྐྱོང་ཁུལ་དུ་འདི་ལོར་སྤྱི་ཟླ་དགུ་བའི་ནང་སློབ་འགོ་བཙུགས་ཁ་ནས་བཟུང་བོད་ཡིག་སློབ་འབྲིང་ཁག་ཏུ་བོད་ཡིག་གི་ཁྲིད་གཞི་ཁག་མེད་པར་བཟོས་ཏེ་ཕྱིར་བསྡུ་བྱས་པ་དང། རྔ་བ་བོད་རིགས་རང་སྐྱོང་ཁུལ་དུའང་ལོ་ཤས་ནས་བཟུང་སྲིད་ཇུས་དེ་ལག་བསྟར་གྱི་ཚོད་ལྟ་ཐེངས་མང་བྱས་པར་ངོ་རྒོལ་གྱི་གནས་ཚུལ་ལྷག་བཞིན་པ་སོགས་ཀྱི་ཐད། བོད་ནང་མི་ལོ་ཉི་ཤུ་ལྷག་རིང་བོད་ཀྱི་སྐད་ཡིག་རིག་གཞུང་གི་ཐོག་ཉམས་ཞིབ་ཕྱག་ལས་གནང་སྟེ། བོད་ཀྱི་སྐད་བརྡ་རིག་པ་གི་ཆེད་ལས་མཁས་པ་ཡུ་རོབ་ཧྥ་རན་སི་ནས་ཡིན་པ་སྐུ་ཞབས་ནི་ཁོ་ལ་སི་ཊུར་ན་ཌི་ལགས་ནས། རྒྱ་ནག་གཞུང་གིས་བོད་ཡིག་སློབ་གྲྭ་མང་པོར་སྒོ་བརྒྱབ་པ་དང་སློབ་ཚན་ཕྱིར་བསྡུ་བྱེད་བཞིན་པ་སོགས་ནི། རྒྱ་ནག་གུང་ཁྲན་ཏང་རང་གི་ལྟ་བ་དང་རྒྱབ་འགལ་ཆགས་ཏེ་བོད་ཀྱི་ཤེས་རིག་རྩ་མེད་དུ་བཟོ་མི་ཐུབ་པ་མ་ཟད། དོན་གྱིས་སྲིད་ཇུས་དེས་བོད་མིའི་སེམས་ནང་ང་ཁོང་ཁྲོ་བསླངས་པ་དང། རྒྱ་མིའི་ཤེས་རིག་ལ་མི་དགའ་བར་བོད་པ་ཡིན་པ་གི་འདུ་ཤེས་ཇེ་ཆེར་འགྲོ་རོགས་སྐབས་འབྲས་བུ་ལྡོག་ཕྱོགས་ནས་སྨིན་གི་རེད་ཅེས་འགྲེལ་བརྗོད་གནང་གི་འདུག། གུང་ཁྲན་ཏང་གིས་དེ་ལོ་ཆིག་སྟོང་དེ་སྒོ་དེ་སློབ་གྲྭ་སྒོ་བརྒྱབ་པ་ཡིན་ན། བོད་ཀྱི་ཤེས་རིག་རྩ་མེད་གཏོང་ཡ་ཡོད་མ་རེད། ཡིན་ན་ཡང་མིའི་ཁོང་ཁྲོ་ལངས་ཡ་མིའི་རྒྱ་མིའི་ཤེས་རིག་ལ་མ་དགའ་ཡ། དེ་ཤུགས་ཆེ་རུ་ཆེ་རུ་འགྲོ་གི་རེད། དེ་བོད་པ་ཡིན་པའི་དེ་འདུ་ཤེས་ཤུགས་ཆེ་རུ་འགྲོ་གི་རེད་དེ་ལས་ལྡོག་ཕྱོགས་ཁོ་རང་གི་འབྲས་བུ་བསལ་ཏེ་ཁོ་རང་གི་ལྡོག་ཕྱོགས་ཡོང་གི་རེད། རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་འབོར་ཆེན་བཅའ་སྡོད་སློབ་གྲྭར་བཅུག་སྟེ་བོད་རིགས་ཕ་མ་དང་བོད་ཀྱི་ཆོས་དང་རིག་གཞུང་གོམས་གཤིས་ཁོར་ཡུག་བཅས་ལ་ཁ་བྲལ་བཏང་ནས། བོད་ཕྲུག་ཚོར་ཆུང་དུས་ནས་རྒྱ་ནག་ཧན་མི་རིགས་ཀྱི་རིག་གནས་གོམས་གཤིས་སློབ་པ་དང། རྒྱ་ནག་གཞུང་གི་དྲིལ་བསྒྲགས་ཀྱིས་ཀླད་པ་འཁྲུད་བཞིན་པ་ཡིན་ནའང། སྐད་ཡིག་ཆེད་མཁས་པ་ནི་ཁོ་ལ་སི་ཁྲོན་ནེ་ཏྲི་ལགས་ནས་རྒྱ་ནག་གཞུང་གི་བྱེད་ཐབས་དེ་ནི་སྲིད་ཇུས་ཧ་ཅང་ཐབས་སྡུག་དང། འགྲོ་མིའི་ཐོབ་ཐང་དང་རྒྱབ་འགལ་ཡིན་པས་རྒྱ་ནག་གཞུང་གིས་ངེས་པར་མཚམས་འཇོག་བྱེད་དགོས་པ་གི་ཁར།

ལྔ་ནང་ལ་དཔེ་དེ་ཤུགས་ཆེན་པོ་ཆགས་ཡོང་གི་རེད། བྱས་ཙང་དེ་ཐབས་ཤེས་འདྲ་མི་འདྲ་ཡོད་ཡོང་གི་རེད།
ཡང་ཁོང་གིས་བོད་ལ་ཐུན་མོང་མ་ཡིན་པ་གི་ལོ་རྒྱུས་རིང་པོ་ཡོད་པ་གི་གསོ་རིག་དང་ཆོས་ལུགས་ལྷག་པར་སྒོམ་དང་རྣལ་འབྱོར། མཚན་ཉིད་རིག་པ་དང་སྙན་ངག་སོགས་མང་པོ་ཡོད་པས་བོད་ཡིག་སྟེང་གཟབ་མོ་བྱས་ན། འཛམ་གླིང་སྤྱི་ལ་སེམས་ཁམས་རིག་པ་དང་ཚད་མ་རིག་པ་ཁྱབ་སྤེལ་ལ་ཕན་ཐོགས་ཡོད་པ་གི་མིར། བོད་ནི་རྒྱ་དཀར་ནག་གཉིས་ཀ་གི་བར་ན་ཡོད་པས་མི་རིགས་ཆེན་པོ་དེ་གཉིས་ཀ་གི་ལེགས་ཆ་ལེན་རྒྱུ་གལ་ཆེན་ཡིན་པ་དང། འཛམ་གླིང་ལ་ལྟ་བའི་ལྡེ་མིག་ལྟ་བུ་དེ་སོ་སོའི་བོད་སྐད་དེ་གཞི་རྩ་ལ་བཞག་ནས་དེང་རབས་ཀྱི་ཡར་རྒྱས་དེ་ཟུང་འབྲེལ་གྱི་སྒོ་ནས་འགྲོ་ཐུབ་ན། བཙན་བྱོལ་ནང་བོད་མི་གཞོན་སྐྱེས་ཚོར་བོད་ཡིག་སློབ་སྦྱོང་གི་གོ་སྐབས་མང་བོ་ཡོད་པ་དེ་ཕུན་སུམ་ཚོགས་པོ་ཆགས་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་སོང།
བྱས་ཙང་ད་ལྟ་འདི་བོད་པའི་ལོ་གཞོན་གཞོན་དེ་ཚོ་དེ་གོ་སྐབས་ཧ་ཅང་མང་པོ་ཡོད་རེད་སོ་སོའི་སློབ་སྦྱོང་ཆ་ཚང་དེ་བོད་སྐད་བོད་ཡིག་ཐོག་ནས་ཡོད་རེད་དེ་སྒང་ལ་ཡ་ནི་ཕྱི་རྒྱལ་སྐད་ཤེས་ཀྱི་རེད་རྒྱ་སྐད་ཡིན་ན་འདྲ། ཨིན་ཇི་སྐད་ཡིན་ན་འདྲ་རྒྱ་གར་སྐད་ཡིན་ན་འདྲ་བྱས་ཙང་ཕུན་སུམ་ཚོགས་པོ་ཆགས་ཡོང་གི་འདུག། བོད་ཀྱི་སྐད་ཡིག་གི་སྐོར་ཆེད་མཁས་པ་ཧྥ་རན་སི་གི་མི་རིགས་ནི་ཁོ་ལཱ་སི་ཁྲི་ནེ་ཏྲི་ལགས་ནི། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཀྱི་ལོར་ཧྥ་རན་སི་གི་རྒྱལ་ས་པེ་རི་སི་གི་སློབ་ཆེན་དུ། བོད་ཀྱི་སྐད་ཡིག་ཞིབ་འཇུག་གི་འབུམ་རམས་པ་གི་དམ་བཅའ་བཞག་པ་ནས་བཟུང། རྒྱ་གར་དང་པ་ཀི་སི་ཐན་བལ་པོ་དང་འབྲུག། བོད་ཀྱི་ས་ཁུལ་འདྲ་མིན་དུ་ཆེད་བསྐྱོད་ཀྱིས་བོད་ཀྱི་སྐད་ཡིག་གི་ཁྱབ་ཁོངས་མི་རིགས་ཚོ་གི་ཁ་སྐད་ལ་ཞིབ་འཇུག་གནང་ཡོད་པ་མ་ཟད། ལྷག་པར་བོད་ཀྱི་སྤྱི་ཚོགས་ཚན་རིག་ཁང་དུ་ལོ་མང་གི་རིང་ཞིབ་འཇུག་གི་ཕྱག་ལས་གནང་ཡོད་པ་དང། ད་ལྟ་ཁོང་གིས་ཧྥ་རན་སི་གི་ཕྲོ་བྷིན་སི་སློབ་ཆེན་གྱི་ནང་དགེ་རྒན་ཆེན་མོ་གི་འགན་འཁུར་ཕྱག་ལས་གནང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།

བཞུགས་སྒར་རྡ་རམ་ས་ལར། འཇིག་རྟེན་ཁམས་ཀྱི་རིག་པ་དང་རྣམ་པར་ཤེས་པའི་བགྲོ་གླེང་ཐེངས་བརྒྱད་པ་དེ་ཚོགས་བཞིན་ཡོད་པ་རེད། ཟླ་འདིའི་ཕྱི་ཚེས་ཉེར་དགུའི་ཉིན། བོད་མིའི་སྒྲིག་འཛུགས་ཀྱི་ལྟེ་གནས་གངས་ཅན་སྐྱིད་གཤོངས་སུ། བོད་ཀྱི་དཔེ་མཛོད་ཁང་གི་གཙོ་འགན་བཞེས་པའི་ཐོག་རྒྱལ་ཁབ་ཕྱི་ནང་གི་ཚན་རིག་པ་དང། ནང་པའི་མཁས་དབང་རྣམས་ལྷན་ཞུགས་ཀྱིས་སྣང་ཚུལ་དང་གནས་ཚུལ་ཞེས་པ་བརྗོད་གཞིར་བཟུང་ནས། འཇིག་རྟེན་ཁམས་ཀྱི་རིག་པ་དང་རྣམ་པར་ཤེས་པའི་བགྲོ་གླེང་ཐེངས་བརྒྱད་པ་དེ་སྐོང་འཚོགས་གནང་བཞིན་ཡོད་ཅིང། བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་སྐུ་མགྲོན་གཙོ་བོར་གདན་འདྲེན་གྱིས་བགྲོ་གླེང་དང་འབྲེལ་བའི་གསུང་བཤད་གནང་བའི་ནང་དུ། ནང་བ་དང་ཚན་རིག་བར་གྱི་བགྲོ་གླེང་གི་ལས་གཞི་འདི་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་རླབས་ཆེན་གྱི་མཛད་འཕྲིན་གྱི་ཆ་ཤས་ཤིག་ཡིན་ཞིང། དེར་མ་འོངས་པའི་འཛམ་གླིང་གི་གནས་སྟངས་ལ་བཟང་ཕྱོགས་ཀྱི་འགྱུར་བ་གཏོང་ཐུབ་པའི་ནུས་པ་ཡང་ཡོད་པའི་སྐོར་གསུངས་ཤིང། དངོས་པོའི་གནས་ལུགས་བཤད་པའི་སྐབས་རང་ངོས་ནས་བརྟག་དཔྱད་མ་བྱས་པར་ཆ་བཞག་སྟེ་ཕྱིན་པ་ཡིན་ན་རྨོངས་དད་ཀྱི་གནས་སུ་འགྱུར་རྒྱུའི་ཉེན་ཁ་ཡོད་པའི་སྐོར་ནུབ་ཕྱོགས་ཀྱི་ཚན་རིག་པ་གྲགས་ཅན། འཕེལ་འགྱུར་རིག་པ་སྨྲ་བ་ཆཱར་ལིས་དྲ་བིན་ལགས་ཀྱིས། འགྲོ་མིའི་འཕེལ་འགྱུར་རིག་པའི་རྣམ་བཤད་དང་འབྲེལ་ནས་འགྲེལ་བརྗོད་གནང་ཡོད་པ་རེད། སྤྱིར་གཞི་བདེན་པ་གཉིས་ཀྱི་གནས་ལུགས་སྐོར་ནང་པ་སངས་རྒྱས་པ་ཚོས་མི་ལོ་ཉིས་སྟོང་ལྷག་གི་རིང་སྣང་ཚུལ་དང་གནས་ཚུལ་གྱི་འགལ་སྟངས་དང། དེ་ལས་བྱུང་བའི་ལོག་རྟོག་སྐོར་བགྲོ་གླེང་བྱས་དང་བྱེད་བཞིན་ཡོད་ལ། དེང་སྐབས་ཚན་རིག་པ་ཚོའི་ཁྲོད་དངོས་པོའི་གནས་ལུགས་ཐོག་འཛིན་པའི་ལྟ་ཚུལ་མང་བོ་ཞིག་ལ་འགྱུར་བཅོས་གཏོང་བཞིན་ཡོད་པ་མ་ཟད། དབང་རྩའི་ཚན་རིག་ནང་ལ་ཡང་སེམས་ཀྱི་རང་བཞིན་དང་དེའི་ཡུལ་འཛིན་ཚུལ་ཐད་གནས་ཚུལ་མང་བོ་ཞིག་གསར་རྙེད་བྱུང་དང་འབྱུང་བཞིན་ཡོད་པ་རེད། མདོར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འདས་པའི་ལོ་ངོ་བཅུ་ཕྲག་གསུམ་ལྷག་བརྒལ་བའི་རིང་དེང་གི་ཚན་རིག་པ་དང་བཀའ་བསྡུར་བགྲོ་གླེང་གནང་བའི་རྗེས་འབྲས་སུ་ཚན་རིག་དང་ཆོས་གཉིས་མཐུན་ཐབས་མེད་པའི་ལྟ་ཚུལ་དེ་ལའང་འགྱུར་བ་ཤུགས་ཆེན་འགྲོ་བཞིན་ཡོད་པ་རེད། ནང་བའི་ཉམས་ཞིབ་པ་ཧར་ཤ་ནཱ་ག་རཱ་ཇཱ་ལགས་ཀྱིས་གནའ་བོའི་རྒྱ་གར་གྱི་ལྟ་གྲུབ་བཤད་པའི་ཚད་མ་དང་མངོན་སུམ་སྐོར་གྱི་བགྲོ་གླེང་ཐད་གསུང་བཤད་གནང་ཡོད་པ་རེད། ཁོང་གིས་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་ལ། སྣང་ཚུལ་དང་གནས་ཚུལ་ཐོག་ཚན་རིག་དང་ནང་བའི་བར་གྱི་ལྟ་ཚུལ་ཐད་གསུངས་དོན། ཚན་རིག་པས་ཕྱིའི་དངོས་པོའི་ཐད་རྟོག་དཔྱོད་ཞིབ་ཚགས་བྱས་ཡོད་ཀྱང། ནང་སེམས་ཀྱི་སྐོར་ནང་བའི་གཞུང་ལུགས་དེ་ཧ་ཅང་གི་གཏིང་ཟབ་པ་དང་རྒྱ་ཆེ་བ་ཞིག་རེད། དེར་བརྟེན་དེང་གི་ཚན་རིག་པ་ཚོས་ཚད་རྡུལ་དངོས་ཁམས་དང་སེམས་ཀྱི་རྣམ་གཞག་སྐོར་ལ་དོ་སྣང་སླེབས་ཏེ་འགྲེལ་བརྗོད་བྱེད་བཞིན་ཡོད་པ་དེ། གནའ་སྔ་མོ་ནས་ནང་བའི་མཁས་པ་ཚོས་དཔྱད་པ་བྱས་ཏེ་འགྲེལ་བརྗོད་བྱས་ཟིན་ཡོད་པའི་སྐོར་བརྗོད་ཡོད་པ་རེད་ཡང་བགྲོ་གླེང་གི་དམིགས་བསལ་སྐུ་མགྲོན། བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན། ལྕང་ར་ཐར་ལམ་སྒྲོལ་མ་ལགས་ཀྱིས་འདི་ལྟ་བུའི་བགྲོ་གླེང་ཞིག་གོ་སྒྲིག་གནང་མཁན་ཚོར་བསྔགས་བརྗོད་དང་མཉམ་དུ། ད་སྐབས་ཕྱིའི་དངོས་པོའི་ཡར་རྒྱས་དང་འབྲེལ་བའི་ཚན་རིག་གཅིག་པུས་སྤྱི་སྒེར་ཚང་མར་དོན་དམ་གྱི་བདེ་སྐྱིད་བསྐྲུན་ཐུབ་ཀྱི་མེད་པའི་སྐོར་གསུངས་ཏེ། འགྲོ་མིའི་ཀུན་སྤྱོད་བཟང་བོ་དང་རིན་ཐང་གཉིས་གཙོར་བཟུང་གིས་གོང་འཕེལ་གཏོང་དགོས་པ་གལ་ཆེན་པོ་ཡིན་པའི་སྐོར་གསུངས་ཡོད་པ་རེད། ཨ་མེ་རི་ཁར་རྟེན་གཞི་བྱས་པའི་དགེ་འདུན་པའི་ཆེད་དུ་ཚན་རིག་ཞེས་པའི་ཚོགས་པའི་འགན་འཛིན་ཀརྨ་ཐུབ་བསྟན་ལགས་ཀྱིས།

ལྟ་བ་བཀར་བཏགས་ཀྱི་ཕྱག་རྒྱ་བཞི་སྐོར། དགེ་བཤེས་ཐབས་མཁས་བློ་གྲོས་ལགས་ཀྱིས་ཚད་རྡུལ་གྱི་ལྟ་བས་བདག་འཛིན་ཆུང་དུ་གཏོང་ཐུབ་མིན་སྐོར། དགེ་བཤེས་ངག་དབང་བསམ་གཏན་ལགས་ཀྱིས་སྣང་ཚུལ་དང་གནས་ཚུལ་བར་གྱི་སྟོང་ཆ་སེལ་བ་ནི། ནང་བའི་ལྟ་གྲུབ་ཀྱི་རྨང་གཞི་ཡིན་པའི་སྐོར། གཞན་བསྟན་འཛིན་རབ་དགའ་ལགས་ཀྱིས་ཚད་རྡུལ་དངོས་ཁམས་རིག་པའི་སྐོར་སོགས་ཀྱི་གསུང་བཤད་གནང་ཡོད་པ་རེད། རྒྱ་ནག་གཞུང་གིས་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་ཁྲིམས་ལུགས་ཟེར་བ་དེ་ཉེ་ལམ་གཏན་འབེབས་དང་འབྲེལ་ནས་སྤྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་དང་པོའི་ཚེས་གཅིག་ཉིན་ནས་དངོས་སུ་ལག་བསྟར་བྱ་རྒྱུ་ཡིན་པ་རེད་ལ་ཁྲིམས་གཞི་དེར་ཚད་གཞི་མེད་པ་ཞིག་ཡིན་སྟབས། མ་འོངས་པར་བོད་ནང་གི་བོད་མིར་དཀའ་ངལ་ཆེན་པོ་ཞིག་འཕྲད་རྒྱུ་ཡིན་པ་དེ་ནི་གསལ་པོ་གཅིག་རེད་ཅེས་བོད་དོན་ཉམས་ཞིབ་པས་གསུངས་ཡོད་པ་རེད་ལ། སྤྱི་ཟླ་བཅུ་པའི་ཚེས་ཉེར་བཞི་ཉིན་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་སྐབས་བཅུ་བཞི་པའི་རྒྱུན་ལས་ཨུ་ཡོན་ལྷན་ཁང་གི་ཚོགས་འདུ་ཐེངས་དྲུག་པ་ཟེར་བའི་ཐོག་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་སྐོར་གྱི་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི

རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་ཡི་ཟེར་བ་ཨ་མེ་རི་ཀའི་གྲོང་ཁྱེར་སན་ཧྥན་སིས་ཀོའི་ནང་དུ་ཨ་རིའི་སྲིད་འཛིན་ཇོ་བྷའི་དན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གཉིས་མཇལ་འཕྲད་གནང་འཆར་ཡོད་པ་དེ་བཞིན་དེ་ཙམ་ཞི་འཇམ་ཞིག་ཡོང་དཀའ་བའི་སྐོར་བཤད་ཡོད་པ་རེད་ལ་པེ་ཅིན་ནས་རོའེ་ཐར་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་དོན། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡིས་ཉེ་ཆར་ཨ་མེ་རི་ཀའི་སྲིད་འཛིན་སྦེ་ཏན་མཆོག་གཙོ་བྱས་པའི་ཨ་རིའི་ཆེས་མཐོའི་མི་སྣ་ཁག་ཅིག་དང་ཐུག་འཕྲད་བྱས་ནས་ཡུལ་གྲུ་གཉིས་བར་གྱི་འབྲེལ་བ་ཡར་རྒྱས་གཏོང་རྒྱུར་འབད་བརྩོན་བྱ་རྒྱུར་མོས་མཐུན་བྱས་ཡོད་པ་དང། གཞན་མི་རིང་བར་ལྷན་ཚོགས་གནང་རྒྱུའི་ཨེ་ཞི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་གནང་ཕྱོགས་ཀྱི་གླེང་སྟེགས་ལྷན་ཚོགས་ཀྱི་ཞོར་དུ་ཨ་མེ་རི་ཁའི་སྲིད་འཛིན་སྦེ་ཏན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གཉིས་ཐུག་འཕྲད་གནང་ཆེད་ལ་ལམ་ལྷོང་ཡོང་ཐབས་སུ་འབད་བརྩོན་བྱ་རྒྱུའི་ཁས་ལེན་ཞུས་ཡོད་པ་རེད། དེ་སྔ་ཨ་རིའི་མཁའ་དབྱིངས་སུ་བཏང་བའི་རྒྱ་ནག་གི་གསང་བའི་དབུགས་ལྒང་དེ་ཨ་རིས་གཏོར་སྐྱོན་བཏང་བའི་རྗེས་སུ་ཡུལ་གྲུ་གཉིས་ཀྱི་འབྲེལ་བ་ཇེ་སྡུག་ཏུ་ཕྱིན་ཡོད་པ་རེད། རེས་གཟའ་སྤེན་པའི་ཉིན་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡི་ཟེར་བས་ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཏོང་དུ་ཨ་མེ་རི་ཁའི་འཐབ་ཇུས་དང་འབྲེལ་བའི་དཔོན་རིགས་རྣམས་དང་ལྷན་དུ་གྲོས་མོལ་གནང་བའི་རྗེས་སུ། མི་རིང་བར་ཨ་མི་རི་ཀའི་སྲིད་འཛིན་ཇོ་སྦའི་ཏན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གཉིས་མཇལ་འཕྲད་གནང་འཆར་ཡོད་པ་དེ་དེ་ཙམ་ཞི་འཇམ་ཞིག་ཡོང་དཀའ་བའི་སྐོར་བཤད་ཡོད་པ་རེད་ལ་ཟླ་སྔོན་མར་རྒྱ་ནག་གི་རྒྱལ་སྲུང་ལས་ཁུངས་ཀྱི་ངོ་ཚབ་པས་ཡུལ་གྲུ་གཉིས་ཀྱི་དབུ་ཁྲིད་སན་ཧྥི་རན་སིས་ཀོའི་ནང་དུ་མཇལ་འཕྲད་གནང་འཆར་ཡོད་པ་དེར་ལམ་ལྷོང་ཡོང་དང་མི་ཡོང་ནི་ཨ་མི་རི་ཀའི་ལྷག་བསམ་ལ་རག་ལས་ཡོད་ཚུལ་བཤད་ཡོད་པ་རེད་ལ་རེས་གཟའ་སྤེན་པའི་ཉིན་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡིས་ཨ་རིའི་དཔོན་རིགས་དང་ལྷན་དུ་རྒྱ་ནག་དང་ཨ་མི་རི་ཀའི་དམག་མིའི་དབར་གཅིག་ལན་གཅིག་འཇལ་གྱི་འབྲེལ་བ་བྱ་ཕྱོགས་དང་དངུལ་རྩིས། ཚན་རིག་དང་བཟོ་ལས་རིག་རྩལ་དང་མ་རྩ་འཛུགས་སྟངས། ཁོར་ཡུག་དང་ཁྲོམ་ར། གཞན་དཀྱིལ་ཤར་ཡུལ་གྲུ་དང་ཡུ་ཀེ་རེན་གྱི་དཀའ་རྙོག་སོགས་ཀྱི་གནད་དོན་མང་བོ་ཞིག་ཐོག་གྲོས་མོལ་བྱས་ཡོད་པ་རེད། དེ་རིང་གི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་ནང་དུ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གཞུང་ས་དགའ་ལྡན་ཕོ་བྲང་དབུ་བརྙེས་ནས་མི་ལོ་སུམ་བརྒྱ་དང་དྲུག་ཅུ་འཁོར་བའི་རྗེས་དྲན་མཛད་སྒོར་བསྩལ་བའི་བཀའ་སློབ་ཚན་པ་བཞི་བ་ཞིག་གི་དགོངས་དོན་ཧོར་གཙང་འཇིགས་མེད་ལགས་ཀྱིས་ངོ་སྤྲོད་བྱས་པ་ཞིག་ལ་གསན་རོགས་གནང། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང་དུ་སྤྱི་ལོ་ཉིས་སྟོང་གཉིས་ལོའི་ཟླ་བ་བཅུ་གཉིས་པའི་ཚེས་དྲུག་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གཞུང་ས་དགའ་ལྡན་ཕོ་བྲང་བ་དབུ་བརྙེས་ནས་ལོ་ངོ་སུམ་བརྒྱ་དང་དྲུག་ཅུ་འཁོར་བའི་རྗེས་དྲན་མཛད་སྒོའི་སྟེང། ལོ་རྒྱུས་རང་བཞིན་གྱི་བཀའ་སློབ་གལ་ཆེན་བསྩལ་འདུག་པའི་ཚན་པ་བཞི་བ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། རྒྱལ་དབང་སྐུ་འཕྲེང་གོང་མ་གོང་མའི་མཛད་པ་ལ་རྗེས་མཐུད་དང་འཕྲིན་ལས་ཀྱི་འཕྲོ་མཇུག་སྐྱོང་རྒྱུ་དེ་ནི། རྒྱལ་དབང་སྐུ་འཕྲེང་ཕྱི་མ་ཕྱི་མའི་ཕྲག་པ་ལ་བབས་པའི་ལས་འགན་ཡིན་པའི་སྟབས་ཀྱིས་གོང་ས་སྐྱབས་མགོན་སྐུ་འཕྲེང་བཅུ་བཞི་བ་ཆེན་པོ་གང་ཉིད་ཀྱིས་ཀྱང། དུས་དང་གནས་སྐབས་དམིགས་བསལ་བ་ཞིག་ལ། བོད་མིའི་བདེ་སྡུག་ལ་ཐུགས་ཁུར་གནང་རྒྱུ་ལྟ་བུ་མིན་པར། སྐུ་ཚེ་དང་སྙོམས་པར་བོད་མིའི་བདེ་སྡུག་གི་ཆ་ཤས་བརྗེ་ངེས་ཡིན་པའི་ཞལ་བཞེས་བཟང་པོ་བསྩལ་བ་དང། ཁོང་གིས། དེ་ལྟར་ཞུམ་པ་མེད་པར་བོད་མིའི་རྩ་དོན་ལ་ཐུགས་ཁུར་ཧུར་སྐྱེད་གནང་དགོས་པའི་རྒྱུ་མཚན་གསུང་བར་མཛད་པ་ནི། ད་ལྟ་འཛམ་གླིང་འདི་ཡི་སྟེང་ན་བོད་དོན་ཞེས་པའི་དཀའ་ངལ་རྡོག་རྡོག་ལྷག་ནས་ཡོད་པ་དེ། གོང་ས་རྒྱལ་དབང་མཆོག་ཉིད་ཀྱི་མདུན་ལམ་ཐོབ་ཐང་ལ་དམིགས་པ་ཞིག་མིན་ལ། བཙན་བྱོལ་དུ་ཡོད་པའི་བོད་མི་ཉུང་ཤས་ཀྱི་ཁེ་ཕན་ལ་ཐུག་པ་གཅིག་ཀྱང་མིན་པར། བོད་མི་སྤྱི་བོ་གནམ་བསྟན་ཡོངས་རྫོགས་སམ། བོད་མི་མཆིས་སོ་ཅོག་གི་ཆོས་ལུགས་དད་མོས་དང་སྨྲ་བརྗོད་རང་དབང། རང་ས་རང་བདག། རང་གི་སྐད་ཡིག་དང་རིག་གནས། དཔལ་འབྱོར་དང། ཁོར་ཡུག་སོགས་གསར་གཏོད་སླར་གསོ་བྱེད་པའི་རང་དབང་སོགས་མདོར་ན། འགྲོ་བ་མི་ཞིག་ལ་སྐྱེས་ཙམ་ཉིད་ནས་རང་ཆས་སུ་ཡོད་པའི་འཚོ་གནས་ཀྱི་ཐོབ་ཐང་ཡོངས་རྫོགས་དང་འབྲེལ་ནས་ཡོད་པ་ཞིག་ཡིན་ཕྱིར། ཕྱི་རོལ་བཙན་བྱོལ་དུ་ཡོད་པའི་བོད་མི་མཆིས་སོ་ཅོག་གིས་རང་ནུས་རང་མཁོས་ལ་དཔགས་པའི་རྩ་དོན་འཐབ་རྩོད་ལ་མཉམ་ཞུགས་བྱ་དགོས་པ་དང། བོད་ལ་རང་གི་ཕ་མེས་ཡང་མེས་ཀྱི་ས་ཐོག་ཏུ་འཚོ་གནས་བྱེད་མཁན་རྣམས་ཀྱིས་ཀྱང་སྙིང་སྟོབས་དང་ལྷག་བསམ་རི་བཙུགས་པ་ནང་བཞིན་གཡོ་མེད་སྲ་བརྟན་གྱི་ངང་ལ་གནས་ཡོད་པ་དང། འབྱུང་འགྱུར་གྱི་དཀའ་སྡུག་དང་ཀྱག་ཀྱོག་ལྡན་པའི་ནམ་ཟླ་རིང་མོའི་ཁྲོད་དུ་ཡང། སེམས་ཤུགས་མི་ཉམས་པ་དང་མིག་རྒྱང་མི་མཐོང་བ། རང་དོན་ཁོ་ནར་བརྩོན་པ་སོགས་ཀྱི་ཞན་སྐྱོན་ཁག་ངོས་ཟིན་པར་བྱས་ཏེ། བོད་སྤྱི་བའི་སང་ཉིན་གྱི་མདུན་ལམ་གྱི་ཆེད་དུ་འཐབ་རྩོད་བྱ་དགོས་པའི་རྒྱུ་མཚན་ར་སྤྲོད་མཛད་ཡོད་པ་དང། ཁོང་གིས། བོད་ས་མི་ལག་ཏུ་ཤོར་ནས་ད་ལྟའི་བར་དུ། ང་ཚོ་བོད་མི་ཕལ་མོ་ཆེས། བོད་ཀྱི་དཀའ་སྡུག་སེལ་བའི་ཆེད་དུ། འབད་བརྩོན་རབ་དང་རིམ་པ་མང་པོ་ཞིག་གནང་དང་གནང་བཞིན་ཡོད་པ་དང། འབད་བརྩོན་གནང་བ་དེ་དག་ཆུ་ནང་ལ་རྡོ་འཕངས་པ་ལྟར་ནུས་པ་དང་གྲུབ་འབྲས་གང་ཡང་མེད་པ་ཞིག་མིན་པར། འཛམ་གླིང་ཤར་ལྷོ་ནུབ་བྱང་གི་རྒྱལ་ཁབ་མང་པོ་ཞིག་ཏུ། བོད་ལ་ཤེས་རྟོགས་འབྱུང་གི་ཡོད་པ་དང། ཤེས་ནས་གདུང་སེམས་མཉམ་སྐྱེད་བྱེད་མཁན་དང། དེ་ཡི་ཤུགས་ཀྱིས་བོད་དོན་འཐབ་རྩོད་ལ་མཉམ་ཞུགས་བྱེད་མཁན་དང། ཆ་ཤས་ལེན་མཁན། འབད་བརྩོན་ཡོད་རྒུ་བཏོན་ཏེ། བོད་མིའི་རང་དབང་སླར་གསོའི་ལས་འགུལ་རྒྱ་ཁྱབ་ཏུ་གཏོང་དང་གཏོང་བཞིན་ཡོད་པ་ནི། བོད་གངས་ཅན་པའི་བྱུང་རབས་ལོ་རྒྱུས་སུ། སྔོན་ཆད་བྱུང་མྱོང་མེད་པ་ཞིག་ཡིན་པས། དངོས་ཡོད་གནས་ཚུལ་དེ་ང་ཚོས་ཁས་ལེན་བྱེད་རྒྱུ་དེ་གལ་ཆེན་ཆགས་ཀྱི་ཡོད། ད་རེས་མོ་ནི། ད་གང་ཡོད་ཀྱང་བལྟ་བ་ལ་བྱེད་ཀྱི་རེད་ལ། ཨ་ནི་གལ་ཆེ་ཤོས། ང་ཚོའི་ད་བདེ་སྡུག་དེ། མི་སྤྱི་བའི་བདེ་སྡུག་ཆགས་ཀྱི་ཡོད་རེད། ད་འདི་འདྲ་ཡིན་དུས་ང་རང་ཚོ་བོད་མི་སྤྱི་བོ་གནམ་བསྟན་ཡོངས་སུ་རྫོགས་པ་ཚང་མའི་ཁུར་རེད་ཚང་མའི་བདེ་རྩར་ཐུག་བསྡད་པ་རེད། ད་འདི་འདྲ་ཡིན་པ་ཡིན་དུས་ཆ་ནས་ང་རང་ཚོ་ཚང་མ་ལོག་གིས་ད་སྙིང་ལ་རུས་པ་བཅུག་ནས་ཧུར་ཐག་པར་ཐག་བྱེད་ཡ་དེ་དཔེ་གལ་ཆེན་པོ་རེད། ཅེས་ལྟད་མོ་བལྟས་བསྡད་པའི་སོར་ཡང་ཅིག་གནས་དུས་ཚོད་ཅིག་དྲིན་ལན་ལོག་འཇལ། ཨ་ནི་མིག་རྒྱང་ཐུང་ཐུང། དེ་འདྲའི་ཞི་བདེ་གང་ཚིམ་པ་ཡིན་ནས་ད་སོ་སོ་ཇབ་སྐྱེལ་གི་ཡོད། ད་དེ་འདྲ་ཡིན་པའི་འདི་ཙམ་ནས་ད་ད་ལྟ་ཚང་མས་བསམ་བློ་ཆགས་སེམས་དང། ཕུགས་རྒྱང་རིང་སེམས་བཟང་དང། བོད་སྤྱི་བོ་གནམ་བསྟན་ཡོངས་རྫོགས་དང་ལས་འགན་དེ་ང་ཚོ་བཙན་བྱོལ་བོད་མི་ཚོས་གང་ལེགས་ཁྲིད་དེ་ཡོད། ང་ཚོ་ཚང་མས་ཧུར་ཐག་པར་ཐག་བྱེད་ཀྱི་ཡོད་ལ་ད་དུང་ཡིན་ནའི་བྱེད་དགོས་རེད། གཙོ་ཆེ་ཤོས་གཞིས་ལུས་རྒྱ་ཆེ་མང་དེ་དེ་ད་ལྟ་བར་དུ་དངོས་གནས་ད་ཅིག་ལྷག་བསམ་རི་བཙུགས་པ་ནང་བཞིན་ཆེ་དད་པ་དང། ད་དུང་ཡིན་ནའི་ཚང་མས་ད་འཁུར་གྱི་ཞིག་ཡོད་རེད་ལ་བྱེད་རོགས་ཞེས་བྱས་ནས་ཟེར་ཡ་ཡིན། ཨན་ད། ང་རང་ཚང་མ་ལོག་གིས་ཧུར་ཐག་བྱས་བྱས། ཅེས་དངོས་གནས་ཞིག་ད་བདེན་པ་བདེན་ས་ལ་འཁྱོལ་བ་ཅིག་ཁོ་ཐག་ཡོང་གི་རེད་ལ་ཁོ་ཐག་ཡོང་ཡག་གི་ད་ད་མཐུན་རྐྱེན་ལོག་མང་པོ་ཞིག་ཐོག་ནས་ད་སྨིན་བསྡད་ཀྱི་ཡོད་རེད། སྤྱིར་འཛམ་བུ་གླིང་སྤྱི་ཡོངས་ཀྱི་དུས་རབས་ཉི་ཤུ་པའི་འཛམ་བུ་གླིང་གི་གནས་སྟངས་དེ་དང། དུས་རབས་ཉི་ཤུ་རྩ་གཅིག་པའི་འཛམ་བུ་གླིང་གི་གནས་སྟངས་དེ་མི་འདྲ་བས། དུས་རབས་ཉི་ཤུ་པ་རང་གི་འགོ་མའི་སྐབས་ཁ་ཐུག་གི་འཛམ་བུ་གླིང་གི་གནས་སྟངས་དེ་དང་དུས་རབས་ཉི་ཤུ་པའི་སྨད་ཆའི་འཛམ་བུ་གླིང་གི་གནས་སྟངས་དེ་འགྱུར་བ་ཧ་ཅང་ཆེན་པོ་ཕྱིན་པ་རེད། ད་དུས་རབས་ཉི་ཤུ་རྩ་གཅིག་པ་དེ་དུས་རབས་ཉི་ཤུ་པ་དེའི་འཕྲོ་མཐུད་མཁན་ཞིག་རེད། ད་དེ་འདྲ་ཡིན་པ་ཡིན་དུས་ཙང་ནས་འཛམ་བུ་གླིང་དུས་རབས་ཉི་ཤུ་པའི་ནང་གི

ད་དེ་འདྲ་ཡིན་པ་ཡིན་པའི་ཆ་ནས་བོད་ཀྱི་དཀའ་ངལ་དེ་དངོས་ཡོད་གནས་ཚུལ་རན་པ་ཅིག་དང་དངོས་ཡོད་གནས་ཚུལ་མཐུན་པ་ཅིག་གི་ཐོག་ནས་དཀའ་ངལ་སེལ་ཐབས་ཤིག་བྱེད་རྒྱུ་རེད་མ་གཏོགས་དཀའ་ངལ་དེ་ནག་གསུབ་བཏང་ཐུབ་ཡག་ཡོད་མ་རེད། སྦར་བས་བཀབ་ནས་གནམ་ལ་སྒྲིབ་ཆོག་ཡག་ཡོད་མ་རེད། ད་དེ་འདྲ་ཡིན་པའི་ཆ་ནས་ཁོ་བདེན་པ་ག་རེ་ཡོད་པ་དེ་བདེན་པ་ངོས་འཛིན་དང་བདེན་པ་ཁས་ལེན་བྱས་པའི་ཐོག་ནས་དེ་དང་བསྟུན་པའི་རྒྱུ་མཚན་བདེན་པ་ཞིག་གི་ཐོག་ནས་སེལ་ཐབས་ཤིག་བྱེད་དགོས་ཡ་དེ།

འདས་མ་ཐག་པའི་དུས་རབས་ཉེར་གཅིག་པའི་འགོ་སྟོད་ཀྱི་གནས་བབ་དང། དུས་མཇུག་གི་གནས་བབ་མི་འདྲ་བ་དང་དེ་ནས་ད་ལྟའི་དུས་རབས་ཉེར་གཅིག་པའི་འགོ་སྟོད་ཀྱི་གནས་སྟངས་རྣམས་ཀྱང་མི་འདྲ་བར། རྒྱ་ཆེ་ས་ཞིག་ནས་བལྟས་ན། འཛམ་གླིང་གི་རྒྱལ་པོའི་ལམ་ལུགས་དང། བཀས་བཀོད་རྒྱུད་འཛིན་གྱི་ལམ་ལུགས། ས་གནས་དམག་ཤེད་ཅན་གྱི་གནས་བབ་སོགས་ལ་རྨང་ནས་འགྱུར་ལྡོག་བྱུང་བར་མ་ཟད། དུས་རབས་ཉི་ཤུ་པའི་འགོ་སྟོད་དུ། ཚ་ཚ་འུར་འུར་གྱི་སྒོ་ནས། མི་སེར་གཅོད་འབྲེག་བཙོ་སྲེག་མནར་གཅོད་བྱེད་པའི། དམར་ཤོག་གི་ལམ་ལུགས་ལ་ཉམས་ཉེས་ཚབས་ཆེན་ཕོག་པ་དང། དམངས་གཙོའི་ལེགས་བྱང་ལ་དགའ་མོས་བྱེད་མཁན་གྱི་རྒྱལ་ཁབ་དང། མི་སེར་ཇེ་མང་དུ་འགྲོ་བཞིན་ཡོད་པ་སྟེ། དུས་རབས་ཉི་ཤུ་བའི་སྨད་ཆར་བྱུང་བའི་འགྱུར་ལྡོག་རླབས་ཆེན་དེ་དག་ནི། ཕྱིར་བཤིག་བརྒྱབ་ནས་འགྲོ་ས་མེད་པ་ཆགས་མི་ཐུབ་པར་མུ་མཐུད་ནས་ཡར་རྒྱས་སུ་འགྲོ་རྒྱུ་ཡིན་པའི་དབང་གིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དེ་དཔལ་འབྱོར་དང་དམག་དོན་སོགས་ཕྱོགས་གང་ཐད་ནས་ཡར་རྒྱས་དང་གོང་འཕེལ་ཆེན་པོར་སོང་སྟེ་ད་ཆ་སྟོབས་འབྱོར་ལྡན་པའི་རྒྱལ་ཁབ་ཅིག་ཆགས་ཀྱི་ཡོད་ན་ཡང་འཛམ་གླིང་གི་སའི་གོ་ལ་འདིའི་ནང་ལོགས་སུ་ཡོད་པ་ལས་འཛམ་གླིང་ཡོངས་རྫོགས་ལ་བསྟུན་མི་དགོས་པའི། གོ་ལ་གཞན་པ་གཅིག་ཏུ་ཡན་གར་དུ་གནས་པ་ཞིག་མིན་པར། མུ་མཐུད་ནས་འཛམ་གླིང་མི་དམངས་ཀྱི་མངོན་འདོད་དང་བར་ཐག་ཇེ་ཉེ་ལ་འགྲོ་བཞིན་ཡོད་པའི་དབང་གིས། རྐྱེན་རྩ་རྒྱ་ནག་ལ་ཐུག་ཡོད་པའི་བོད་དོན་འདི་ཡང། རྒྱ་ནག་འཛམ་གླིང་ཅན་དུ་འགྱུར་བའི་ཁ་ཕྱོགས་དང་མཉམ་དུ་ཡར་རྒྱས་སུ་མི་འགྲོ་ཐབས་མེད་ཆགས་ཀྱི་ཡོད་པ་སྟེ། རྒྱ་ནག་ཡར་རྒྱས་སུ་སོང་བའི་སྟོབས་ཀྱིས་བོད་མིའི་མངོན་འདུན་ཡོངས་རྫོགས་ནག་སུབ་གཏོང་བའི་ལམ་ཁ་ཇེ་དོག་ནས་ཇེ་ཆུང་དུ་འགྲོ་བཞིན་ཡོད། དེ་འདྲའི་དབང་གིས། སྔ་ཕྱི་ལ་མ་ལྟོས་བར། བོད་དང་བོད་མིའི་འཐབ་རྩོད་དང་འབྲེལ་བའི་གནད་དོན་ཁག་དངོས་ཡོད་གནས་ཚུལ་དང་མཐུན་པ་དང། དུས་རབས་ཀྱི་འགྱུར་འགྲོས་དང་འཕྲོད་པ། བོད་མི་ས་ཡ་དྲུག་གི་འདས་མ་ད་གསུམ་གྱི་གནས་བབ་དང་ཡང་མཐུན་པ་བཅས་ཀྱི་སྒོ་ནས་ཐག་གཅོད་ནན་ཏན་དུ་བྱ་རྒྱུ་དེ་ནི། ཉི་ཤར་སྤར་མོས་འགོག་མི་ཐུབ་པ་ལྟ་བུའི་དུས་ཚོད་ཅིག་སླེབས་ཀྱི་ཡོད་པ་ནི་ལོ་རྒྱུས་འཕེལ་རྒྱས་ཀྱི་ཁ་ཕྱོགས་དང་མཐུན་པ་ཞིག་ཡིན། དེ་ཡང་མགོན་པོ་མཆོག་གིས་འདས་པའི་ལོ་ངོ་སུམ་བརྒྱ་དང་དྲུག་ཅུ་ལ་གཞུང་ས་དགའ་ལྡན་ཕོ་བྲང་བའི་བྱས་རྗེས་དང་འཐུས་ཤོར་གང་ཞིག་བཏང་མིན་གྱི་གནད་དོན་དེ་ནི། ལོ་རྒྱུས་རིགས་གཅིག་རྐང་འཛིན་པ་དེ་དག་གིས་དངོས་ཡོད་ལོ་རྒྱུས་ཀྱི་བདེན་དཔང་ལ་ཁུངས་བཅོལ་ཏེ། དཔྱད་ཞིབ་བགྱིས་པའི་གྲུབ་འབྲས་ལ་དཔགས་ནས་ཐག་གཅོད་དང་གདེང་འཇོག་བྱ་དགོས་པ་ལས། ལོ་རྒྱུས་ཡིག་ཚང་དང། བྱུང་རབས་ལ་རྒྱུས་མངའ་མེད་པའི་ཆབ་སྲིད་པ་དང་ཆོས་ལུགས་པ། དེ་མིན་གྱི་མི་རིགས་ཐལ་སྤྱོད་རིང་ལུགས་པ་སོགས་ཀྱིས་བདེན་པ་དཔང་པོར་བཞག་པའི་ལོ་རྒྱུས་འཆད་མི་ཐུབ་པ་དེ་དངོས་ཡོད་གནས་ཚུལ་ཆགས་ཀྱི་ཡོད། དེ་ལྟར་རྒྱལ་དབང་སྐུ་ཐོག་དང་པོ་དགེ་འདུན་གྲུབ་པ་ནི་རྗེ་ཙོང་ཁ་བ་ཆེན་པོའི་དངོས་སློབ་ཡིན་ཅིང། གཙང་གི་བཀྲ་ཤིས་ལྷུན་པོའི་དགོན་པ་ཕྱག་འདེབས་མཛད་མཁན་དེ་ཡིན་མོད། རྒྱལ་དབང་སྐུ་ཕྲེང་གཉིས་པ་དགེ་འདུན་རྒྱ་མཚོ་ནི་སྐུ་ན་ཧ་ཅང་གཞོན་པའི་དུས་སུ་བཀྲ་ཤིས་ལྷུན་པོ་ལ་ངའི་དགོན་པ་གསུངས་ནས་ཐུགས་གཙིགས་ཆེན་པོ་གནང་ཡོད་ན་ཡང། རྒྱལ་དབང་དགེ་འདུན་གྲུབ་པའི་སློབ་མ་གཙོ་གྲས་ཡིན་པ། པཎ་ཆེན་བསོད་ནམས་རྩེ་མོ་དང་ཆོས་སྐྱོང་གི་འཁུ་ལྡོག་སོགས་ལ་བརྟེན་ནས། དེ་ནས་བཞུགས་མ་སྤྲོ་བར་འབྲས་སྤུངས་སུ་ཕེབས་པའི་ལོ་རྒྱུས་དཔང་པོར་བཞག་སྟེ། ད་རེས་རྒྱལ་དབང་སྐུ་ཕྲེང་གིས་བོད་ལ་མངའ་དབང་བསྒྱུར་ནས་ལོ་ངོ་སུམ་བརྒྱ་དྲུག་ཅུ་འཁོར་བའི་མཛད་སྒོ་ལྟེ་བ་དེ། བཙན་བྱོལ་དུ་ཡོད་པའི་འབྲས་སྤུངས་དུ་བརྩམ་པར་མཛད་པ་ཞིག་ཡིན།

ཨེ་ན། འདས་པའི་ལོ་སུམ་བརྒྱ་དྲུག་ཅུ་རིང་ལ་ཡ་གཅིག་དགའ་ལྡན་ཕོ་བྲང་གིས་ད་བོད་ཀྱི་ལོ་རྒྱུས་ནང་ལོགས་ལ་བྱས་རྗེས་རུ་གང་འདྲ་ཞིག་ཡོད། འཐུས་ཤོར་སྐྱོན་ཆ་རུ་གང་འདྲ་ཞིག་ཡོད་ཡོད་དམ་མེད་ཟེར་ཡ་དེ་ལོ་རྒྱུས་སྨྲ་བ་ཨེ་ན་བློ་གཟུ་བོར་གནས་པ་ཚོས་ཞིབ་འཇུག་བྱས་ནས་བཤད་རྒྱུ་ཞིག་རེད་མ་གཏོགས་ཨེ་ན་ད་དེ་ང་ཤ་ཤེས་ཨ་ཟེར་མཁན་མི་འདུག་ཨ་ན་དེ་འདྲ་ཞིག་རེད་ཤག་ཨེ་ན་ད་རེས་སྐབས་སུ་བབས་པ་དེ།

ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་གལ་ཐུག་དང། རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་ཡིན།